ཨེ་ཤི་ཡ་རང་དབང་རླུང་འཕྲིན་ཁང་གི་བོད་སྐད་སྡེ་ཚན་ནས། དེ་རིང་བོད་རྒྱལ་ལོ་ཉིས་སྟོང་བརྒྱ་དང་ལྔ་བཅུ་རབ་གནས་ཆུ་ཡོས་ལོའི་བོད་ཟླ་དགུ་པའི་ཚེས་ཉི་ཤུ་དྲུག་དང་སྤྱི་ལོ་ཉིས་སྟོང་ཉི་ཤུ་རྩ་གསུམ་ལོའི་ཟླ་བ་བཅུ་གཅིག་པའི་ཚེས་དགུ་རེས་གཟའ་ཕུར་བུའི་ཉིན་གྱི་གཏམ་གླེང་ལེ་ཚན་འདིའི་ནང། རྩོམ་པ་པོ་དང་ལོ་རྒྱུས་སྨྲ་བ། ནང་དོན་རིག་པ་དང་སྒྲ་རིག་པའི་གཞུང་ལུགས་ལ་མཁས་པ་སོགས་མཁྱེན་རྒྱ་ཡངས་པའི་མཁས་དབང། ས་སྐྱ་བསོད་ནམས་རྩེ་མོའི་སྐུ་ཚེའི་ལོ་རྒྱུས་ངོ་སྤྲོད་ཞུ་རྒྱུ་བཅས། གསན་མཁན་རྣམ་པ་ཚོར་འཚམས་འདྲི་ཞུ་བ་དང་ཆབས་ཅིག་དེ་རིང་གི་ལས་རིམ་ཁག་རིམ་པས་སྙན་སྒྲོན་ཞུ་གི་ཡིན། ཨེ་ཤི་ཡ་རང་དབང་རླུང་འཕྲིན་ཁང་གི་བོད་སྐད་སྡེ་ཚན་གྱི་གཏམ་གླེང་གི་ལེ་ཚན་དེ་ད་ལྟ་དབུ་འཛུགས་ཞུ་གི་ཡིན། ལེ་ཚན་དེའི་ནང་གནད་དོན་འདྲ་མིན་ཐོག་ས་ཕྱོགས་གང་སར་བཞུགས་པའི་འབྲེལ་ཡོད་མི་སྣ་དང་ལྷན་དུ་ཞིབ་ཕྲ་བགྲོ་གླེང་ཞུ་གི་ཡོད་པས་གསན་མཁན་རྣམ་པ་ཚོས་ལེ་ཚན་དེའི་ནང་མཉམ་ཞུགས་གནང་འདོད་ཡོད་ན་ཐད་ཀར། ལེ་ཚན་འདི་གཙོ་སྐྱོང་ཞུ་མཁན་སྒྲོལ་དཀར་ལགས་སུ་འབྲེལ་བ་གནང་རོགས་གནང། www ཚེག rfa ཚེག org དེའི་ཐོག་ལ་ཨང་གྲངས་ཡོད་པས་རྣམ་པ་ཚོས་འབྲེལ་བ་གནང་རོགས་གནང།

བསོད་ནམས་རྩེ་མོའི་སྐུ་ཚེའི་ལོ་རྒྱུས་དང་མཛད་རྗེས་ཁག་ངོ་སྤྲོད་ཞུ་གི་ཡིན། བྱས་ཙང། ད་ལྟ་ང་ཚོས་ནི་གོང་ལ་ཞུས་པ་ནང་བཞིན་གྱི་ས་སྐྱ་བསོད་ནམས་རྩེ་མོ་ཟེར་བྱས་ཞུ་གི་ཡོད་རེད། ཁོ་རང་ཡིན་པ་ཡིན་ན་གཅིག་སྟོང་བརྒྱ་དང་བཞི་བཅུ་ཞེ་གཉིས་ཀྱི་ལོ་ལ་འཁྲུངས་པ་ཅིག་རེད་ཤག་ཁོ་རང་གི་མཛད་རྗེས་ཞུས་ནའི་རེད་ཨ་ནི་རྣམ་ཐར་དུ་གཟི་བརྗེད་པའི་སྐབས་ལ་ཡིན་པ་ཡིན་ན་སྐུ་ན་ཆུང་དུས་ནས་ད་རང་གཤིས་ནི་བཟང་པོ་ཞེ་དྲག་ཅིག་དང་གཞུང་དྲང་པོ་ཅིག་ཡོད་པ་ཅིག་གསུངས་ཤག་ལ། ཐོག་མར་རྒན་ལགས་ཀྱིས་ང་ཚོ་ཡང

དེ་ནས་ད་གྲོང་གསེབ་ནས་ཐང་ཅིག་ཡོད་ན་ས་ཆ་གི་གདོང་རབས་ལ་གྲོང་བ་རེད་ད་ཁོང་གི་གདོང་རྒྱུད་ནས་བྱུང་བའི་ས་ཆ་གི་གདོང་རབས་གཡག་གི་མེ་ལ་ས་ཆ་ཀིང་ཀ་ཉན་པོ་རེད་ད་ས་ཆ་ཀིང་ཀ་ཉན་པོ་ལ་རྩིབ་མོ་ཕྱི་མ་དང་ཆུང་མ་གཉིས་ཡོད་པའི་ནང་གི་ཕྱི་མ་དེ་ལ་ཧྲིལ་གསུམ་ཡོད་པའི་ནང་གི་གཅིག་དེ་ད་ནང་གི་ཉིན་གླང་བྱིན་པའི་ས་ཆ་སོ་ནམ་རྩིབ་མོ་ཁོང་རེད་དེ་ད་གྲོང་ཡུལ་དང་གྲོང་ད་གནས་སྟངས་དེ་བྱས། དེ་ནས་གཅིག་དེ་ད་ད་གོང་དུ་རང་ཁ་ལ་སོང་བ་དང་རང་རེད་ད་ས་ཆ་སོ་ནམ་རྩིབ་མོ་ཟེར་ནས་དེའི་མཚན་ཐོགས་སྟངས་དེ་རེད་ས་ཆ་སོ་ནམ་རྩིབ་མོ་ཟེར་ནས་ཐེངས་ད་དེའི་མཚན་ཐོགས་སྟངས་ཟེར་ནས་འདི་ལ་ཐེངས་དང་པོ་ནས།

ད་བསོད་ནམས་ཡེ་ཤེས་རྩེར་སོན་ཏེ་ཟེར་ཚིག་དེ་འདྲའི་གཅིག་ཡོད་པ་རེད་ཡང་དེ་དང་མཐུན་པར་ཡང་བསྐྱར་གཅིག་ག་རེ་ཡོད་ཟེར་ན། བ་ཅན་དེའི་ས་སྐྱ་གི་གདུང་རབས་རིན་ཆེན་བང་མཛོད་དེ་ག་གོང་དེ་ལ་ཡིན་ས་ཡོད་དེ་ལ་ཡང་བསྐྱར་ཚིག་ཡོད། ཚིག་གཞན་དག་དེ་འདྲ་བོ་འགྲོ་གཅིག་ཡོད་རེད་ཡང། བསོད་ནམས་ཡེ་ཤེས་ཚོགས་རྫོགས་ཏེ་དཔལ་ལྡན་ས་སྐྱའི་རྩེ་མོ་ན་ཟེར་ནས་ད་རྡོ་རྗེ་འཆང་དབང་ཟེར་ནས་དེ་འདྲའི་ཚིག་གཅིག་ཡོད་རེད་ད་གང་འདི་ནང་དོན་གཙོ་བོ་དེ། ད་ཚིག་གོང་མ་དང་འོག་མ་གཉིས་ཚིག་གི་སྦྱོར་བ་མ་འདྲ་བ་མ་གཏོགས་ནང་དོན་གྱི་ཆ་ནས་བཤད་ན་ད་འདྲ་བོ་འདྲ་བོ་རེད་དཔེར་ན།

ཨ་ནི་དཔལ་ལྡན་ས་བཅུའི་རྩེ་མོ་ན་ཟེར་ཡ་དེ་ས་བཅུ་ཟེར་སྐབས་འདི་གཙོ་བོ་ད་ཐེག་ཆེན་གྱི་ཆེ་དང་གཙོ་བོ་ས་ལམ་རིམ་པ་ཟེར་ངོ་དེ་ས་བཅུ་དང་ལམ་ལྔ་ཟེར་ངོ་དེ། ད་ས་དང་པོ་རབ་ཏུ་དགའ་བ་ནས་བཟུང་སྟེ་ཐ་མ། ས་བཅུ་པ་བར་གྱི་ད་རིམ་པ་འགྲོ་སྟངས་དང་སངས་རྒྱས་གོང་འཕང་ལ་འགྲོ་སྟངས་ཀྱི་ས་གི་རིམ་པ་ད་ས་ལམ་གྱི་རིམ་པ་དེ་རེད་དེ་རྗེས་དེས་ས་བཅུའི་རྩེ་མོ་ཚང་དུས་ཟེར་ན་ཐ་མ། ད་ས་བཅུའི་གོང་འཕང་ངོ་དེ་བྱས་ནས་ཐ་མ་ད་སངས་རྒྱས་གོང་འཕང་ལ། ད་ང་ཉེ་བའི་སྟོང་དེ་ལ་རེད་ས་སྐྱི།

ད་དང་པོ་གསུམ་པོ་དེ་ལ་དཀར་པོ་རྣམ་ད་དཀར་པོ་གསུམ་དང་གཉིས་པོ་དེ་ལ་དམར་པོ་རྣམ་གཉིས་ཟེར། དང་པོ་གསུམ་དེ་རྟེན་སྐྱ་བོ་རེད་ད་རབ་བྱུང་ད་དགེ་ཚུལ་སློང་གི་རྟེན་དེ་ནི་མ་ཡིན་པ་རྟེན་སྐྱ་བོ་ཡིན་ཏེ། ད་ན་བཟའ་ཡང་ད་གོས་དཀར་ལྕང་ལོ་ཅན་གྱི་སྡེ། ན་བཟའ་སྐྱ་བོ་དང་དེ་ནི་སྐྱ་ཆས་རྣམས་འདུས་པ་ཡིན་ཏེ་དཀར་པོ་རྣམ་གསུམ་ཟེར། དེ་ནས་ས་སྐྱ་པཎ་ཆེན་ཀུན་དགའ་རྒྱལ་མཚན་དང་དེ་ནས་འགྲོ་མགོན་འཕགས་པ་གཉིས་རྟེན། ཀོ་རབ་བྱུང་ཡིན་པ་ཡིན་ཏེ། ད་དམར་པོ་རྣམ་གཉིས་ཟེར། དུས་ཀྱི་དཀར་པོ་རྣམ་གསུམ་དང་དམར་པོ་རྣམ་གཉིས་ཟེར་ནས་ས་སྐྱ་གོང་མ། རྣམ་ལྔ། དེ་ཡང་ད་མཚན་ཐོགས་སྟངས་དེ་རེད་དུས་ཀྱི་དེ།

ང་ཚོ་བསམ་བློ་གི་ཚད་གཞི་དེ་སྨིན་པ་དང་མ་སྨིན་པའི་ཚད་དེ་ལ་ཡང་བྱིས་པ་དང་དེ་ནས་རྒན་པོ་ཟེར་ནས་རྒན་པོ་ཟེར་ན། ཡ། ལོ་བགྲེས་པ་རྐྱང་པ་མ་ཡིན་པར་བསམ་བློ་གི་གནས་ཚད་སྨིན་པ་དེ་ལ། གཅིག་བསམ་བློ་གི་ཚད་ལོན་པ་དང་དེ་ནས་བསམ་བློ་གི་གནས་ཚད་མ་སྨིན་པ་དེ་ལ། ད་ལོ་ག་ཚོད་ཆེན་པོ་ཡིན་མིན་ལ་མ་ལྟོས་པར་ཁོ་བསམ་བློ་གི་ཚད་གཞི་དེ་བྱིས་པ་ཟེར་ན་མ་སྨིན་པ་ཡིན་ཏེ་བྱིས་པ་ཟེར་ནས་དེ་འདྲའི་གོ་སྟངས་གཅིག་ཡོད་པ་ད་ལྟ་དེ། ད་ས་སྐྱ་བསོད་ནམས་རྩེ་མོ་སྐུ་ན་གཞོན་དུས་ནས་ང་བྱིས་པ་གི་ཚད་གཞི།

ལགས། སྐུ་ན་གཞོན་དུས་ཀྱི་གནས་སྟངས་དེ་འདྲ་གཅིག་རེད་ལགས་ན། ལགས། གྱི་སློབ་སྦྱོང་གནང་ཡ་དང་འདི་གའི་ཡིན་ནའི་ཞེ་དྲག་གཅིག་གི་ཐུགས་སྣང་ཆེན་པོ་ཡོད་མཁན་གཅིག་ཡིན་ས་རེད་འདིའི་དབང་གིས་ཨ་ནི་མཁྱེན་རྒྱ་ཡངས་པ་དང་འདི་གའི་ད་མང་པོ་གཅིག་དེ་གཅིག་ལ་གཅིག་འབྲེལ་གྱི་ཨ་ནི་གནས་སྟངས་གཅིག་གི་ཆགས་ཀྱི་ཡོད་རེད་ལགས་འདིའི་ནང་ལོགས་ལ་ཡང་དམིགས་བསལ་ད་ངོ་སྤྲོད་གནང་ཡ། གཅིག་ནང་ལོགས་ལ་སྐུ་ན་གཞོན་དུས་སྐབས་ནས་གསན་བསམ་སློབ་གཉེར་དེ་གའི་ལ་དམིགས་བསལ་ཐུགས་སྣང་ཡོད་པའི་དབང་གིས་ཡིན་པས་ན་དགུང་ལོ་བཅུ་ལ་ཕེབས་དུས་སྐབས་ནས་ནི་ནང་དོན་རིག་པའི་འཆད་ཁྲིད་གནང་ཡ་དང་ཡང་ན་གཅིག་གིས་དགུང་ལོ་བཅུ་བདུན་ཙམ་ལ་ཕེབས་དུས་སྐབས་ནས་ནི་གཞུང་ལུགས་མང་པོ་ཞེ་པོ་གཅིག་གིས་ད་མཁས་པར་གྱུར་པ་གསུངས་བཞག་དགུང་ལོ་བཅུ་བདུན་སོང་དུས་སྐབས་ནས་ཞེ་དྲག་གཅིག་གིས་དགུང་ལོ་ཆུང་ཆུང་སློབ་སྦྱོང་གནང་ཡག་གི་དུས་ཚོད་ཅིག་རེད་བ་དེ་འདྲ་གཅིག་གིས་ལོ་ཚོད་ནས་བྱས་པ་ཡིན་ན།

ཅིག་གནས་སྟངས་ཅིག་ཡོང་གི་ཡོད་པ་རེད། དེ་ཡི་ཡི་ད་ལྟ་ངས་གོང་དུ་ཞུས་པ་ནང་བཞིན་སྐུ་ན་གཞོན་དུས་ནས་གསན་བསམ་གནང་སྟངས་དང་ཁོ་རང་ཐུན་མོང་མ་ཡིན་པའི་ཐུགས་ཀྱི་གཤིས་ཀ་དང་དེ་ནས་ཕུལ་དུ་བྱུང་བའི་རྣམ་དཔྱོད་འདི་ཚོ་ལ་བརྟེན་ནས་བྱུང་བ་དེ་གསལ་པོ་འདྲ་བོ་ཅིག་ཡིན་ས་རེད། ལགས་སོ་ལགས་སོ་བྱས་ཙང་གི། དེ་ག་ཀྱི་ཐོག་ནས་ད་སྐུ་ན་གཞོན་དུས་ནས་ནི། གསན་བསམ་སློབ་གཉེར་ལ་ཐུགས་སྣང་ཡོད་པའི་ཐོག་ནས་ནི་གཞུང་ལུགས་མང་པོ་གཅིག་ལ་སློབ་སྦྱོང་གནང་ཡ་དང་དེ་འདྲ་གཅིག་གནང་བ་ལ་ད་ལྟ་ང་ཚོས་ཡང་ད་ལྟ་ས་སྐྱའི་རྗེ་བཙུན་བསོད་ནམས་རྩེ་མོ་ཞེས་བྱས་ཞུ་དུས་ཁོ་རང་གི་ཡང་སློབ་སྦྱོང་གི་ཞུ་ས་གཙོ་བོ་གཅིག་དེ་ཡིན་པས་ན་ཕྱྭ་པ་ཆོས་ཀྱི་སེང་གེའི་དྲུང་ནས་ནི་ལོ་མང་པོ་གཅིག་རིང་གར་གཞུང་ལུགས་ནི་སློབ་སྦྱོང་གནང་ཡ་དང་དེའི་ནང་ལོགས་ནས་ནི་དམིགས་བསལ་ཡང་གཅིག་གིས་ཚད་མའི་གཞུང་ལ་ནི་སློབ་སྦྱོང་གནང་བྱས་བྱས་སྦྱངས་པ་རྒྱ་ཆེན་པོ་གཅིག་ཡོད་པ་བྱས་བྱས་གསུངས་བཞག་བྱས་ཙང་འདིའི་ཐོག་ནས་ནི་ཕྱྭ་པ་ཆོས་ཀྱི་སེང་གེ་ད་ཅིག་སློབ་མའི་གྲས་ནས་ཆེས་ཕུལ་དུ་བྱུང་བའི་སློབ་མ་སྙན་གྲགས་ཆེ་བ་ཅིག་གྱུར་གནང་ཡོད་རེད་འདིའི་སྐོར་གྱི་གནས་ཚུལ་འདི་ནི་ཡང་རྒན་ལགས་ང་ཚོར་འགྲེལ་བཤད་ཞིག་གནང་རོགས་གནང།

དེ་འདྲའི་གནང་བ་ཙམ་དུ་མ་ཟད། ཕྱྭ་པ་ཆོས་ཀྱི་སེང་གེ་དེ་ལ། སྤྱིར་བཏང་སློབ་མ་མང་པོ་ཡོད་རེད། སེང་ཆེན་བརྒྱད་དང་སེང་འདྲ་བརྒྱད་དང། དེ་ནས་ཇོ་སྲས་བཞི་ཟེར། དེ་འདྲའི་སློབ་མ་མང་པོ་ཡོད་རེད། ད་དེའི་རྗེས་ནས། ད་དཔེར་ན་སེང་ཆེན་བརྒྱད་སེང་འདྲ་བརྒྱད་དེ་ནས་ཇོ་སྲས་བཞི་ཆ་ཚང་བ་དེ། སྐུ་བསྟན་པ་འཛིན་སྐྱོང་སྤེལ་གསུམ་ལ་དམིགས་བསལ་གྱི། འགན་ཁུར་ཐུབ་ངེས་དང། དེ་ནས་བསྟན་པ་ལ་མཛེས་འགྱུར་ངེས། དེ་འདྲའི་ཤ་སྟག་རེད། དེའི་ནང་ནས་ད་ལྟ་ངེད་གཉིས། གླེང་བསྡད་པའི་ས་སྐྱ་བསོད་ནམས་རྩེ་མོ་དེ།

ལོང། ས་སྐྱ། བསོད་ནམས་རྩེ་མོ་སློབ་སྦྱོང་གནང་ཡུལ་དེ་ཡིན་པས་ན་ཕྱྭ་པ་ཆོས་ཀྱི་སེང་གེའི་སྐུ་མདུན་ནས་ནི་སློབ་སྦྱོང་མང་པོ་ཅིག་ཞུས་ཡོད་རེད་ད་ལྟ་ཚད་མ་སོགས་ད་སློབ་སྦྱོང་གནང་སའི་གདན་ས་གཙོ་བོ་དེ་ཡིན་པས་ན་གསང་ཕུ་དགོན་པ་ཞེས་བྱའི་གསུང་གི་འདུག་བྱས་ཙང་རྒན་ལགས་ཀྱིས་ང་ཚོར་ཡང་འཚམས་ཏེ་ཕྱྭ་པ་ཆོས་ཀྱི་སེང་གེ་དེ་ཡིན་པས་ན་བསོད་ནམས་རྩེ་མོའི་དགེ་རྒན་ཞུ་ནའང་རེད་ད་སློབ་སྦྱོང་ཞུ་ཡུལ་དེ་ཆགས་ཡོད་རེད་བྱས་ཙང་ཡང་ཁོ་རྣམ་གཉིས་བར་གྱི་འབྲེལ་བ་དེ་ཡང་དམིགས་བསལ་གཞན་དང་མི་འདྲ་བ་ག་འདྲ་བྱེད་ཀྱི་ཡོད་ན།

ད་དེ་འདྲའི་བྱེད་སྟངས་གཅིག་ཡོད་པ་རེད་ད་གང་ལྟར་ཡང་གསང་ཕུ་དེ། དགོན་པ་ནས་འགའ་ཞིག་ཡིན་པ་སྟེ་དེ་རྗེས་ད་བོད། ད་དཔེར་ན་རྗེ་བླ་མ་ཙོང་ཁ་པ་ཆེན་པོ་གཙོས་པའི་བོད་མཁས་གྲུབ། ད་དེ་སྐབས་དེའི་བོད་མཁས་གྲུབ་སྐྱེས་བུ། གཅིག་ཡིན་དེ། ད་དེ་ད་ཁོ་ཚོ་འཆད་ཉན་གྱི་བརྒྱུད་རིམ་དེ་ལ་གསང་ཕུ། ད་གདན་ས་དེ་མ་བརྒྱུད་པའི་མཁས་པ་ཅིག་ཡོད་མ་རེད་ད་དེ་ལ་འཆད་ཉན་གནང་ཡོད་པ་རེད་དེ་ལ། ད་གྲྭ་སྐོར་ལ་ཕེབས་ཡོད་པ་རེད་གསང་ཕུ་རེ་གསང་ཕུ་ཟེར་ཡོད་དེ། དེ་སྐབས་ཏི་ཡིག་གཞོང་པའི་བུ་ཁྱི་སྒྲིབ་གཉིས་དོན་གྱི་སྤྱི་བོའི་དམ་པ། ད་གོང་མ་དེ་ཚོ་རྣམ་ཐར་ནང་ནས་ག་དུས་ན་ཡོང་དགོས་ནོ་ཅི་ཡིན་དགོས་རྒྱུ་མཚན་ནོ་གཅིག་དེ་རེད། ད་དགོངས་པ་དེ་ནས་དང། ད་བགྱི་བའི་ཕྱི་ནས་ད་ཞུ་ཡག་མང་པོར་དེ་ཡིན་ནང་མང་པོ་ཞིག་མ་དགོས་ཕྱིར་ད་རོ་ཙམ་དེ་བྱེད། དེ་ནས་བྱ་ག་ཆུ་ཆུ་སེང་གེ་གཉིས་དང་བགྱི་བ་ནི་བྱ་ག་ཆུ་ཆུ་སེང་གེ་ད་ད་ངེད་གཉིས་ལངས་བསྟན་པའི་ས་སྐྱ་ཚོགས་ལམ་རྩེ་མོ་དགོས། གཙོ་བོ་མདོ་ཤོག་གི་ཁྱི་གཉན།

པའི་དགའ་སྟོན་ཆེན་མོ་དང་ས་ང་ཚོ་ལྟ་ཅི་ངོས་ད་ཀིན་ཏི་གི་གསུང་དེ་ག་དེ་རེད། ང་ཚོ་དཔེར་ན་དེ་གི་རྟགས་གསལ་དང་བགྲོ་གླེང་བྱེད་ཡས་ཏེ་བོད་པ་མ་གཏོགས་པའི་གཞན་རྒྱལ་ཁབ་དེ་འདྲས་ཏེ་གནའ་སྔ་མོ་རྒྱ་གར་ལ་བྱེད་སྟངས་ཏེ་ཁུ་བགྲོ་གླེང་དང་རྩོད་པ་བྱེད་ཡས་དེ་འདྲས་ཡོད་ཡ་རེད་མ་གཏོགས་ད་ས་ང་ཚོ་བོད་ལ་ཡོད་བསྡད་པའི་དེ་འདྲས་རང་ཡོད་ས་མ་རེད་ད་དཔེར་ན་ཁུ་ད་ཅི་དམིགས་བསལ་ད་ནི་ང་ཚོ་བོད་ཁུ་ད་ཕྲུག་རིག་གནས་ཟེར་ན་ཁུ་ཐ་སྙད་རིག་གནས་སྟེང་ནས་བྱེད་པ་ཡིན་ན་ཕྱྭ་པ་ཆོས་ཀྱི་སེང་གེ་ནས་བཟུང་ནས་ང་ཚོ་ལ་ད་ཅི་དམིགས་བསལ་བ་ཞེ་བོ་ཁུ་རྟགས་གསལ་དང་ཡ་ཁོ་རང་ཁུ་ཡི་ལ་བེད་སྤྱོད་སྟངས་བྱེད་གི་ད་ཅི་མང་པོ་ཞེ་བོ་ཅིག་ད་ས་ཏོ་ན།

ད་སྤྱིར་བཏང་དགེ་རྒན་དགེ་ཕྲུག་འབྲེལ་བ་ཙམ་མ་ཡིན་པར། བརྩེ་བ་དང་དེ་ནས་དམ་ཚིག་གི་སྟེང་ནས་དཔེ་གཏིང་ཟབ་མོ་ནོར་ཞེ་པོ་ཡོད་འདུག་པ་ཏེ་ཡོང། ད་ས་སྐྱ་བསོད་ནམས་རྩེ་མོ་ཁོ་རང་རྣམ་ཐར་ནང་དེ་ནས་ཡུལ་དུ་ཡོང་གི་འདུག་དཔེར་ན། ད་ས་སྐྱ་བསོད་ནམས་རྩེ་མོ་དགུང་ལོ་སུམ་ཅུ་སོ་དྲུག་གི་ཡིན་པའི་སྐབས་དེ་ལ་ད་ཕྱྭ་པ་ཆོས་ཀྱི་སེང་གེ་དགུང་ལོ་ལྔ་བཅུ་ཕལ་ཆེར་ང་དགུ་ང་བརྒྱད་ཅིག་ཡིན་ཟེར་དེ་འདྲའི་སྟེང་ལ་དགོངས་པ་རྫོགས་པ་རེད།

ཞེ་དྲག་ཅིག་གི་ཡང་གཅིག་དམིགས་བསལ་གྱི་ཁྱད་ཆོས་ཡོད་པ་ཅིག་ཆགས་ཀྱི་ཡོད་ས་རེད་ལ་ཡང་གཅིག་གི་ཐུན་མོང་གི་རིག་གནས་ཐོག་ལ་ཡིན་ན་ཡང་ཞེ་དྲག་ཅིག་གི་ད་སྦྱངས་པ་ཆེན་པོ་ཡོད་པ་འདི་དག་ཀྱི་ཐོག་ནས་ཁོ་རང་ལ་མཁས་པའི་མཚན་ཐོགས་སྟངས་དེ་ཡིན་ན་ཡང་ཕྱོགས་མང་པོ་ཅིག་ནས་ཐོབ་བསྡད་པ་ཅིག་གི་ཆགས་ཀྱི་ཡོད་ས་རེད་བ། ཨང་དང། ད་གོང་དུ་ཞུས་པ་ནང་བཞིན་ས་སྐྱ་བསོད་ནམས་རྩེ་མོ་འདི་ད་ང་ཚོ་དེང་སང་ད་རིག་པའི་གནས་ལྔ་ཟེར་ན་འདྲ་རིག་པའི་གནས་བཅུ་ཟེར་ན་འདྲ་ཆ་ཚང་ལ་དེ་འདྲའི

དེས་མཚོན་པའི་སྒྲ་བྲིས་པའི་གཞུང་ལུགས་ཀྱི་སྐོར་རེད། དེ་ནས་ད་བླ་མ་གོང་མ་དེ་ཚོ་ལ་ད་སྙན་ངག་གི་ལམ་ནས་བསྟོད་ཚིག་མང་པོ་བྲིས་པའི་དེས་མཚོན་པའི་སྙན་ངག་གི་སྐོར་ད་སྙན་ངག་གི་བསྟན་བཅོས་རེད། དེ་ནས་ལོ་རྒྱུས་དང་དེ་ནས་ད་རྣམ་ཐར་དེ་ཚོ་གི་སྟེང་ནས་དཔེར་ན་བསྟན་རྩིས་འདྲ་དེ་འདྲའི་དེས་མཚོན་པའི་ད་དཔེར་ན་ཁོ་ད་རིག་གནས་ཀྱི་ཆ་ཚང་བ་ལ་མཁས་པ་དེ་འདྲའི་ཡིན་དུས་དུས་སྐབས་གཅིག་ལ། བསྟན་དུ་ད་བུ་སྟོང་ཅན་གྱི་ཁྲོད་ནས་ད་ས་སྐྱ་གི་བསོད་ནམས་རྩེ་མོ་འདྲ་བོ་མཁས་པ་ད་ལུང་རིགས་ལ་མཁས་པ་ཅིག་ཆོག་ནི་མི་འདུག་ཟེར་ཡ་འདྲ་བོ

དབྱེ་བ་དེ་གཉིས་གཉིས་དེའི་ཐོག་ནས་ཡང་ཁོ་རང་ལ་མཚན་གཅིག་དེ་ཡིན་པས་ན་གསུམ་ལྡན་རྡོ་རྗེ་འཛིན་པ་ཞེས་བྱའི་ཡང་མཚན་གཅིག་གི་གསོལ་ཡོད་ས་རེད་འདི་ཡང་ག་འདིར་ཅིག་ཆ་གནང་གི་ཡོད་རེད། གནང་གནང་གནང་གནང་ད་ལྟ་གོང་དུ་དེའི་འཛམ་གླིང་བསྟན་པའི་སྲོག་ཤིང་ཆེན་པོ་ཟེར་ནས་དེ་མཚན་ཐོབ་པའི་སྐབས་དེ་ཕ་གཞི་ད་ལྟ་དེ་དེའི་དགུང་ལོ་དཔེ་གཞོན་གཞོན་རེད་ཕ་གཞི་དགུང་ལོ་ཉི་ཤུ་རྩ་བདུན།

ཁོ་དོན་གཉེར་ཅན་དང་དེ་ནས་འདུན་པ་ལྡན་མཁན་གྱི་ད་སློབ་མ་གཅིག་གིས་ཞུས་པ་ཡིན་ན། ད་དེ་རང་ཞུས་ན་དེ་རིང་ཁ་སྡུག་སོང་ཡང་མ་བྱེད་སང་ཉིན་ཡང་དེ་ཁོ་རྗེས་མ་གཅིག་གནང་གི་ཡིན་ཟེར་དེ་འདྲའི་ཆེད་ནས་མ་ཡིན་པ། ལམ་སང་གཅིག་གསུང་གནང་མཁན་དེ་འདྲའི་གཅིག་གཅིག་ཡིན་ས་རེད་དེ་གཅིག་བྱས། དེ་ནས་དེ་ཙམ་མ་ཡིན་པར་མི་ཞི་ཡོང་དང་དེ་ནས་ད་དེ་ཚོ་ལ་ཁོ་ཐུགས་སྣང་ཡོད་མཁན་དེ་འདྲའི་གཅིག་གིས་དྲི་བ་དྲིས་པ་ཡིན་ན་ཁོ་རང་དངོས་གནས་མ་ཤེས་པའི་སྟེང་ནས་དྲི་བ་དྲིས་པ་ཡིན་ན་མི་ཆེ་ཆུང་སུ་འདྲ་གཅིག་དྲི་བ་དྲིས་པ་ཡིན་ན་ཁོ་རང་དྲི་བ་དང་མཐུན་པ། ད་དྲི་བ་གང་དྲིས་པ་དེ་ཕ་རོལ་བློ་ཚོད་དང་མཐུན་པའི་སྟེང་ནས་ལན་འདེབས་པ་གང་གིས་ཅིག་གནང་མཁན།

བྱུང་བའི་ཁོ་ད་ལྟ་བ་གི་ཉམས་བཞེས་དང། ནི་ད་ལྟ་བ་དེ་ལ་ཁོ་འགྲེལ་བཤད་ཐུན་མོང་མ་ཡིན་པ་དེ་བ་ཙུག་ཙུག་ཆ་ཚང་བ་ཁོ་རྒྱུན་འཛིན་བྱས་པ་ཙམ་དུ་མ་ཟད་སངས་རྒྱས་བསྟན་པ་སྤྱིའི་གནས་བབ་ཟེར་ན་དེ་ལ་དགོངས་པ་བཞེས་ནས་ཁོ་བསྟན་པ་སྤྱི་ལ་ཡང། དེ་རེད་ད་གནས་སྟངས་ཚབས་ཆེན་ཟེར་ན་འདྲ། དེ་ད་ལོག་སྒྲུབ་ཟེར་ན་འདྲ་ད་ལོག་ཤེས་བྱེད་མཁན། ད་རྒོལ་བ་ངན་པ་དེ་འདྲའི་ཡོད་ན་དེ་ཚོ་ལ་ཡང། ད་དེང་སང་གལ་ཆེ་ཆེ་བ་ནི་ག་དུས་ཀྱང་ཚར་གཅོད་བྱེད་མཁན། ངེད་གཉིས་ག་ཚང་གོང་ནས་ད་སྐད་ཆ་མང་པོ་བྱུང་ཡོད་རེད་དཔེར་ན་ད་བསྟན་པ་སྔ་དར་དང་ཕྱི་དར་བར་དེ་ལ་ད་དུས་སྐབས་དེ་ད་ལྟ་ཡང་ང་ཚོ་ད་སྔགས་ལོག་སུན་འབྱིན་གྱི་བྱེད་དགོས་ཡ་ནང་ད་ལྟ་དེ་གོང་བོ་ཇོ་བོ་རྗེ་དཔལ་ལྡན་ཨ་ཏི་ཤ་དཀར་བོ་ཀྱི་ཨར་མོ་བན་དེ་བཅོ་བརྒྱད་ཀྱིས་མཚོན་པའི་བོད་བསྟན་པ་ལ་ཀྱི་ལོག་ཤེས་བྱེད་མཁན་དུས་རྒྱུན་ནས་ཡང་དཔེ་དེ་ཚང་མ་ཚང་ཆ་ད་ལྟ་ཆགས་མེད་དེ་ད་དེ་ཚོ་ལ་དཔེ་དེ་ད་རྩོད་པ་གི་སྟེང་ནས།

ཁོ་རྣམ་ཐར་དེ་ཚོ་ནང་དེ་འདྲ་ཡིན་མོད་ད་དཔེར་ན། གཅིག་ང་ཚོ་བལྟས་ཡོད་རེད་ད་དེ་གོ་བ་དེ་ཅི་ནང་འཁྲིད་ཀྱི་ཡོད་ཅེ་ན་དཔེར་ན་ང་ཚོ། སངས་རྒྱས་ཀྱི་ཆོས་འབྱུང་ལས་བཤད་ཡོང་དུས་ཁོ་མཐར་ཐུག་ཐེག་པ་གསུམ་དང་མཐར་ཐུག་ཐེག་པ་གཅིག་ཟེར་ནས་དེ་ཡང་བཞེད་སྟངས་མ་ཡིན་མི་དང་མ་འདྲ་བའི་འདོད་པ་ཡོད། ཅིག་ཡོད་རེད་དེ་ཁོང་ལ་གཙོ་བོ་མཐར་ཐུག་ཐེག་པ་གཅིག་སྒྲུབ་ཀྱི་ཡ་མོ་དེ་ཚོ་ལ་བསྐུར་ཡོད་གཙོ་བོ་ཡང་ཁོ་ཐ་མ་འབབ་ས་བ་དེ་གཅིག་ཡིན་པ། དེ་ནས་མདོ་དང་སྔགས་གཉིས་ད་དཔེར་ན་འགལ་བ་ལྟག་སྤྲོད་ཀྱི་བྱེད་མཁན་རིགས་དེ་ལ་ཡང་ཁོ་མདོ་སྔགས་གཉིས་འགལ་བ་མ་ཡིན་པ་དེ་གཉིས་ཐ་མ་བསྒྲུབ་བྱ་གཅིག་གི་སྒྲུབ་བྱེད་ཀྱི་ཐབས་ལམ་ཡིན་པ་མ་གཏོགས་རྩ་བའི་འབབ་ས་དང་མཐར་ཐུག་གི་ཁོ་བསྒྲུབ་བྱ་དེ་གཅིག་ཡིན་པ་གནས་ལུགས་དེ་དེ་ཡང། ཁོ་རྒྱུ་མཚན་དང་གནས་ལུགས་དང་ལུང་དང་རིགས་པ་གི་སྟེང་ནས་དཔེ་གཏིང་ཟབ་མོ་བྱས་པ་སྒྲུབ་མཁན། དེ་ནས་ད་གསང་སྔགས་རྡོ་རྗེ་ཐེག་པའི་བསྟན་པ་བྱུང་བ་ལ་མཚོན་པ་ཡིན་ན། ད་གསང་སྔགས་རྡོ་རྗེ་ཐེག་པའི་བསྟན་པ་དེ་དུས་སྐབས་དེ་ནས་ཅི་ཡང་ཡོང་གི་ཡོད་ད་ཡོད་རེད་རྒྱ་གར་ནས་དུས་སྐབས་དེ་ཡོད་རེད་དཔེར་ན་སངས་རྒྱས་ཀྱི་གསུང་ཡིན་མིན་ཟེར་ཡང་འདྲ་བོ། ཨ་ནི་ད་ཅི་ད་དཔེར་ན་ཁོ་ནང་བ་སངས་རྒྱས་པའི་བསྟན་པ་རེད་མ་རེད་ཟེར་དེ་འདྲའི་ད་གནའ་སྔ་མོ་རེད་རྒྱ་གར་ཁོ་རང་ཚོ་ལ་ད་ཐེག་ཆེན་བཀའ་ཡིན་མ་ཡིན་ལྷག་པར་ད་ཐེག་པ་ཆེན་པོ་ལ་ནང་གསེས་ད་རྒྱུ་ཕར་ཕྱིན་ཐེག་པ་དང་འབྲས་བུའི་རྡོ་རྗེ་ཐེག་པ་གཉིས་ཡོད་པའི་ནང་གི་འབྲས་བུའི་རྡོ་རྗེ་ཐེག་པ་དེ་ཚོ་སངས་རྒྱས་ཀྱི་བསྟན་ད་སངས་རྒྱས་ཀྱི་གསུང་རེད་མ་རེད་ཟེར་དེ་འདྲའི་སྐད་ཆ་ཡོད་དེ་བ་དེ་ཚོ་ལ་ཡང་གཙོ་བོ་གསང་སྔགས།

དེ་ནང་བཞིན་སངས་རྒྱས་ཀྱི་བཀའ་དེ་ལ་ད་ལྟ་མདོ་ཕྱོགས་ཀྱི་བཀའ་དེ་དང་དེ་ནས་སྔགས་ཕྱོགས་ཀྱི་བཀའ་དེ་གཉིས་ཡོད་པ་རེད། དེ་ཚོ་ཡང་ཁོ་བཀའ་དེ་དེ་ཡང་ཇི་མ་ཇི་བཞིན་ཁས་ལེན་མ་ལེན་ཟེར་ན་དེ་གནས་སྟངས་འདྲ་མི་འདྲ་ཡོད་དེ་ཚོ་ཡང། ད་མདོ་ཕྱོགས་ཀྱི་བཀའ་དེ་ག་འདྲ་ཡིན་པ་དང་སྔགས་ཕྱོགས་ཀྱི་བཀའ་དེ་ག་འདྲ་ཡིན་པ་དེ་ཚོ་རྒྱུ་མཚན་ལྡན་པ་ཡིན་པ་དེ་འདྲས་དེ་འདྲས་ཡང་ཁོ་ཚིག་ཐུ་བོ་དག་ནས་སྒྲུབ་གནང་ངེས། ཨོ་དེ་འདྲས་གང་ལྟར་ཡང་དེ་འདྲས་ད་མདོར་ན་ཁོ་རྩོད་པ་གི་སྟེང་ནས་ད་བསྟན་པ་ལ་དག་ཐེར་དང་དེ་ནས་སྲུང་སྐྱོབ་བྱེད་མཁན།

ད་སྔགས་ཕྱོགས་ཀྱི་རིགས་མདོ་ཕྱོགས་ཀྱི་རིགས་དེ་ནས་ལོ་རྒྱུས་ཀྱི་སྟེང་ནས་རིགས་དེ་ནས་རྩོམ་རིག་གི་སྟེང་ནས་རིགས་དེ་རྗེས་དེ་ནས་སྒྲ་རིག་པའི་སྟེང་ནས་རིགས་གཞུང་མང་པོ་བརྩམས་ཏེ་པ་གཞུང་དེ་ཚོ་ནང་དོན་གྱི་སྟེང་ནས་ཟབ་རྒྱ་ཆེན་པོ་དང་དེ་ནས་ཚིག་གི་སྟེང་ནས་ཧ་ཅང་གི་སྙན་ཆ་ཆེན་པོ་དེ་འདྲའི་གི་གཞུང་མང་པོ་བརྩམས་མཁན་ཡིན་ཏེ་རྩོམ་པ་ལ་མཁས་པ་མདོར་ན། ད་འཆད་པ་དང་རྩོད་པ་དང་རྩོམ་པ་གསུམ་པོ་ཆར་ལ། མཁས་པ་དེ་འདྲའི་རེད་ད་དེ་རྗེས་དེ་འདིས་ལོ་རྒྱུས་ཀྱི་དངོས་སྟེང་ནས་ལྟ་སྟངས་རང་གཞན་པ་གཅིག་སྟེ།

གནས་སྟངས་འགྱིར་དུ་ནོ་ཞིག་འགྲོ་གི་ཡོད་རེད། ད་དེ་སྔ་དེ། ད་དེ་སྔ་དཔེར་ན་བོད། མཁས་པ་གཅིག་ད་ཤེས་ཡོན་སྦྱང་དགོས་ན་ངེས་པར་དུ་རྒྱ་གར་དང་བ་རྒྱལ་ཁབ་གཞན་པ་གཅིག་ལ་འགྲོ་ནས་སྦྱངས་པ་ན་མ་གཏོགས། བོད་རང་གི་ས་ནས། ད་དགེ་རྒན་གྱི་སྟེང་ནས། ཨ་ནི་སྦྱོང་ཚན། ད། ད་སློབ་ཚན་གྱི་སྟེང་ནས་འདོད་པ་ཁེངས་པ་དེ་འདྲས་ཡོད་པ་མ་རེད་ན་ད་འདི་ནས་བཟུང་སྟེ་རིམ་པས་རིམ་པས། རྒྱ་གར་གི་ཆོས་དེ་བོད་སྐད་དང་སོགས་སུ་བསྒྱུར་བ་མ་ཡིན་པར་བོད་རང་གི་སྐད་ཡིག་སྟེང་ནས་གཞུང་གསར་པ་མང་པོ་རྩོམ་ཡག་གི། དུས་སྐབས་ཕལ་ཆེར་འདི་འདྲའི་ཅིག་ནས་མར་འགོ་བརྩམས་ནས་ཡོང་གི་ཡོད་དེ་ཚོ་ཡང། ང་ཚོ་ཤེས་ཡོན་དང་ཇི་སྙེད་འཕེལ་རིམ་གྱི་ལོ་རྒྱུས་ཀྱི་སྟེང་ནས་བཤད་པ་ཡིན་ན་ས་སྐྱ་བསོད་ནམས་རྩེ་མོས་མཚོན་པའི་ད་གོང་མ་ལྔ་ད་གོང་མ་རྣམ་ལྔ་འདི་ཚོ་པའི་གནད་འགག་ཆེན་པོ་བོད་ཁམས་ད་སྤྱི་ཡོངས་ཀྱི་ལོ་རྒྱུས་ཀྱི་སྟེང་ནས་དེ་བཞིན་དེ་རིང་གི་ས་སྐྱ་པ་དེ་ཆབ་སྲིད་རྐྱང་བ་མ་ཡིན་པར་ཆོས་ལུགས་དང་དེ་ནས་ཤེས་ཡོན་འཕེལ་རིམ་གྱི་ལོ་རྒྱུས་ཀྱི་སྟེང་ནས་བོད་ཁ་བ་གངས་ཅན་པ་ལ་ཧ་ཅང་གི་བཀའ་དྲིན་ཆེན་པོ་ཡོད་ཟེར་དགོས་པའི་རྒྱུ་མཚན་ཡང་གཙོ་བོ་ད་གནས་སྟངས་འདི་འདྲའི་ཞིག་གི་སྟེང་ནས་ཡོང་གི་ཡོད་ཅེས་གླེང་ལ། ལོ། ད་ལྟ་ས་སྐྱ་བསོད་ནམས་རྩེ་མོ་ཕྱོགས་མང་པོའི་ཐོག་ནས་ནི་མཁྱེན་རྒྱ་ཡངས་པ་ཅིག་གི་ཆགས་གནང་ཡོད་རེད་བྱས་ཙང་ཁོ་རང་གིས་ཡང་སློབ་མ་གསོ་སྐྱོང་གནང་སྟངས་དེ་ཚོ་ཡང་ག་འདྲས་རེད་ཅེས་ཡོད་ན་འདིའི་ནང་ལོགས་ནས་དམིགས་བསལ་སློབ་མ་གཙོ་བོ་སུ་རེད་ཅིག་གི་ཆགས་གནང་གི་ཡོད་ན་དང་དེ་བཞིན་ད་ལྟ་རྒན་ལགས་ཀྱིས་ང་ཚོ་གོང་ལ་འཆད་རྩོད་རྩོམ་གསུམ་འདི་ངོ་སྤྲོད་གནང་པའི་སྐབས་ལ་ཁོ་རང་གིས་བརྩམས་བྱ་མང་པོ་ཞེ་ཅིག་གི་འདུག་ག་ཡིན་ནའི་ལས་ཀྱི་ནང་དོན་རིག་པ

ད་མི་འདུག་ཟེར་ཡ་ད་ང་རང་ཞེ་དྲག་མཇལ་མ་སོང་ད་དེ། ས་སྐྱ་གི་ད་ལྟ་དེ་གདུང་རབས་རིན་ཆེན་བང་མཛོད་དེ་ཚོ་ནང་ཅིག་ཡོང་གི་ཡོད་པ་རེད་མ་གཏོགས་གཞན་དེ་འདྲ། རྣམ་ཐར་རྒྱས་པ་དེ་འདྲའི་བཀྲིས་ཆེ་བ་མཇལ་མ་སོང་ད་གི་སློབ་མའི་ནང་དེ་ཡིན་ན་ཡང། ད་སློབ་མའི་ནང་གི་སློབ་མ་གཙོ་བོ་དེ་ད་ལྟ། ཡོངས་སུ་གྲགས་བསྡད་པའི་སློབ་མ་གཙོ་བོ་དེ། གཅིག་དེ་དེ་རེད་ད་ལྟ་ངས་ད་གོང་དུ་ཞུས་པ་ནང་བཞིན་ས་ཆེན་གྲགས་པ་རྒྱལ་མཚན་ད་ཁོ་རང་གི་གཅུང་པོ་རེད་དེ་ནས་ཁོ་རང་སློབ་མ་རེད།

ང་ཚོ་ཡང་ཁོང་ལ་ངོ་སྤྲོད་ཞུ་ཡ་གི་ས་སྐྱ་བསོད་ནམས་རྩེ་མོ་ནི་གཅིག་གི་སྐུ་ཚེ་དེ་ཡིན་ན་ཞེ་གཅིག་རིང་པོ་བཞུགས་ཡོད་མ་རེད་དེ་ཅིག་རྒན་ལགས་ཀྱིས་གོང་ལ་གསུངས་སོང་དགུང་ལོ་བཞི་བཅུ་ཞེ་གྲངས་ཅིག་གསུངས་གི་བཞི་བཅུ་ཞེ་གཅིག་རེད་པ་དགོངས་པ་རྫོགས་ཡག་དེ་ད་ལྟ་ཡིག་ཆའི་ནང་ལོགས་ལ་འཁོད་ཡག་བྱས་པ་ཡིན་ན་གཅིག་སྟོང་བརྒྱ་དང་བརྒྱད་ཅུ་གྱ་གཉིས་ཀྱི་ལོ་ལ་དགོངས་པ་རྫོགས་པ་འདུག་ཟེ་འཁོད་ཤག་ད་སྐུ་ཚེ་རིང་པོ་མ་རེད་དེ་ལས་མི་གཅིག

དམིགས་བསལ་ཁོ་རང་གི་མཛད་རྗེས་ནང་ལོགས་ནས་སློབ་སྦྱོང་ཞུ་འོས་པ་འདི་རྒན་ལགས་ཀྱིས་ང་ཚོར་ཡང་འདི་ངོ་སྤྲོད་ཅིག་གནང་ན་རྒན་ལགས་ཀྱི་ད་ས་སྐྱ་བསོད་ནམས་རྩེ་མོའི་མཛད་པ་རྣམ་ཐར་འདུག་ས་ཕྱོགས་བསྡུས་དང་ནི་རྒན་ལགས་ཀྱི་ད་ཉམས་ཞིབ་གནང་བའི་བརྒྱུད་རིམ་ནང་ལོགས་ལ་ད་ལྟའི་ནི་ང་རང་ཚོའི་ད་མི་རབས་ཚོས་སློབ་སྦྱོང་ཞུ་འོས་པ་ར་རྒན་ལགས་ཀྱི་ཡང་ང་ཚོ་ངོ་སྤྲོད་དམིགས་བསལ་གནང་ཡ་ར་ག་རེ་ཡོད་ན་ལགས།

ད་ལྟ་ད་ལྟའི་གོང་དུ་རང་ཁ་ལ་གསུངས་པ་ནང་བཞིན་ད་ལྟ་ང་ཚོ་མི་སྣ་འདི་ཚོ་གླེང་དགོས་ཡ་རྒྱུ་མཚན་གཙོ་བོ་དེ། ད་མི་སྣ་དེ་ཚོ་གི་རྗེས་དྲན་ཞུ་ཡ་གཅིག་དང་དེ་ཚོ་རྗེས་དྲན་བྱེད་པའི་སྟེང་ནས། ང་ཚོ་དེ་ལ་སྐུ་དཔེ་ལྟོས་བྱེད་དགོས་པའི་ག་རེ་ག་རེ་འདུག་དེ་ད་ང་ཚོ་ད་མི་ཐོག་རྗེས་མ་དེ་ཚོ། ད་དེ་སྔ་བྱུང་ཟིན་པའི་ད་མེས་པོ་གོང་མ་དེ་ཚོ་རྣམ་ཐར་ལ། ད་ངེད་གཉིས་ཁ་སྔོན་གོང་དུ་ཞུས་པའི་ནང་བཞིན། ད་སྔོན་བྱོན་བླ་མའི་རྣམ་ཐར་རྗེས་འཇུག་གདུལ་བྱའི་ཉམས་ལེན་ཟེར་ནས་ད་གསུངས་བསྡད་པའི་ནང་བཞིན་དཔེ་ལྟོས་བྱེད་དགོས་ཡ་ག་རེ་ག་རེ་འདུག་ཟེར་ཏེ་ངས། ད་ང་རང་གི་ད་དྲན་ཚུལ་ཟེར་ན་འདྲ། ད་གནས་ཚུལ་སྣ་གཅིག་གཉིས་ཤིག་ཞུས་ན། ང་རང་བསམ་པ་གཅིག་དེ། ད་ས་སྐྱ་བསོད་ནམས་རྩེ་མོ་དེ་ད་སྐུ་ན་གཞོན་དུས་ནས་བཟུང་སྟེ་འཁྲུངས་ས་གི་གནས་སྟངས་དེ་དཔེ་དེ་དམིགས་བསལ་བ་རེད་ས་སྐྱ། འཁོན་གྱི་གདུང་རྒྱུད་ལ་འཁྲུངས་པ་ཡིན་ཏེ། ཡུལ་དུས་ཀྱི་གནས་སྟངས་ལ་བབས་པས། ད་དཔེ།

གཉིས་པ་དེ་སྦྱང་དགོས་པའི་དོན་འདི་གཅིག་ཡིན་པ་ཡིན་ཏེ། ཁོ་རང་མཚན་སྙན་ཆེན་པོ་དང། ནི། ཁོ་འཁྲུངས་ས་གི་གནས་སྟངས་དེ་དམིགས་བསལ་བ་གཅིག་ཡིན་པ་ལ་མ་ལྟོས་པར། ད། དེ་ད་དགུང་ན་ད་བཞི་བཅུ་ཞེ་གཅིག་སོན་པའི་བར་དུ། ད་དེ་གསན་བསམ་སློབ་སྦྱོང་གནང་ཡག་གི་ཆེད་དུ་ད་དཀའ་ལས་ཞེ་པོ་བརྒྱབ་བསྡད་པའི་ད་གནས་སྟངས་གཅིག་གི་ཡོད་པ་རེད་དེ་ཅི་སྟེ། གང་ལྟར་ཀྱང་ང་ཚོས། མི་གཅིག་གི།

འདི་ལྟར་སྐྱེ་བའི་གཏན་གྱི་འདུན་མ་ཟེར་ན་འདྲ་དེ་ཚོ་གང་ལ་བསམ་བློ་བཏང་རུང། ང་ཚོ་ལ་ཕན་ཐོགས་ཤོས་དེ། ཡང་དག་པའི་རིག་གཞུང་དང་དེ་ནི་ཤེས་ཡོན་གྱི་ཤེས་ཡོན་ལམ་སྲོལ་མ་ནོར་བ་ཅིག་གི་སྟེང་ནས་ཚད་ལྡན་གྱི། ད་གཞུང་ལུགས་གཅིག་ལ་སྦྱོང་ཡ་བྱེད་ཡ་དེ། ད་དེ་རང་བཞིན་གྱིས་གནད་འགག་ནང་ཆེན་པོ་གཅིག་ཆགས་བསྡད་པས་དེ་ཅི་སྟེ། དེ་འདྲའི་ད་གནད་འགག་ཆེན་པོ་དེ་སྒྲུབ་ཡག་གི་ཆེད་དུ་སོ་སོའི་ཁེ་ཕན་དང། དེ་ད་ཁེ་ཕན་ཟེར་ན་འདྲ། མཚན་སྙན་དང་ཁེ་ཕན་དང་གོ་གནས་དེ་བློས་གཏོང་དགོས་པ་མ་གཏོགས་ཕྱོགས་ཆ་ཚང་གི་ཁེ་ཕན་ང་ལ་ཐོབ་དགོས་ཀྱི་སོང་དེ་གང་ཁོ་ན་གཅིག་རེད་དེ་རྗེས་དེ་ད་ས་སྐྱ་བསོད་ནམས་རྩེ་མོ་ད་ཤི་ཚ་མ་ཤི་ན་ཁོ་རང་གི་ཤེས་ཡོན་སློབ་སྦྱོང་བྱེད་ཡག་གི་ཆེད་དུ་ས་སྐྱ་པའི་གདན་ས་གི་གོ་གནས་དེ་སྐབས་གཅིག་ལ་བློས་བཏང་ནས་ཁོ་རང་གཅོང་པོ་ལ་ད་རྩིས་སྤྲོད་གནང་ཁོ་རང་ད་གོང་དུ་ཞུས་པ་ནང་བཞིན་ད་གསང་ཕུ་ལ་ཕེབས་ནས་ལོ་ད་བཅུ་གྲངས་རིང་ལ་ད་གསན་བསམ་གནང་བ་རེད་དེ་རྗེས་དེ་ཕུགས་རྒྱང་རིང་པོ་གི་ཁེ་ཕན་དང། ད་ལས་དོན་རྒྱ་ཆེན་པོ་དེ་ཆེད་དུ་འཕྲལ་གྱི་ཁེ་ཕན་དང་དེ་ནས་ད་མཚན་སྙན་དང་གོ་གནས་ཟེར་ན་འདྲ་ག་རེ་ན་བློས་གཏོང་ཡ་དེ་བློས་གཏོང་ཐུབ་དགོས་ཡ་ཨུ། ད་སྤོབས་པ་ཟེར་ན་འདྲ་དེ་ཡོད་དགོས་ཡ་ནོ་རང་བཞིན་གྱིས་གནད་འགག་ནོ་གཅིག་རེད་བསམ་དགོས་འདུག་དེ་གཅིག་ཡིན། དེ་ནས་གཞན་པ་གཅིག་དེ་ངས་གོང་དུ་ལོ་རྒྱུས་ཟུར་ཙམ་ཞིག་ཞུས་ཡོད་ཡིན་དཔེར་ན། དེ་སྐབས་དེ་ད་སྐྱ་བོའི་རྟེན་ཅན་གྱི་ཁྲོད་ནས་ད་ས་སྐྱ་བསོད་ནམས་རྩེ་མོ་དེ་ལུང་རིགས་གཉིས་ཀ་ལ་མཁས་ཤོས་རེད་ཟེར་ནས་ད་ཅིག་ཞུས་ཡོད་ཡིན་དེ་རེད་ད་དངོས་གནས་ཁོ་རང་གོང་ནས་ད་དཔེར་ན་ད་མར་པ་ལོ་ཙཱ་བ་ཆོས་ཀྱི་བློ་གྲོས་དང། ད་དེ་ཚོ་ནས་བཏང་བཅས་པ་ཡིན་ན་འདྲ། ད་དཔེར་ན་འདྲ་སྔ་མོ་ང་ཚོའི་ལོ་རྒྱུས་ནང་བྱུང་པའི་ད་ག་ད་གོས་དཀར་ལྕང་ལོ་ཅན་གྱི་སྡེ་ཟེར་ན་འདྲ་སྐྱ་བོ་དེ་གི་ཁྲོད་ན་ཕོའི་ཁྲོད་ལ་ཡོད་པ་རེད་ད་བུད་མེད་ཀྱི་ཁྲོད་ལ་ཡོད་པ་རེད། དངོས་གནས་ད་བསྟན་པ་དང་ཆོས་དང་རིག་གཞུང་ལ་འགན་འཁུར་ནས་དེ་འདྲའི་དཔེར་ན་ད་བསྟན་པ་ལ་མཛད་རྗེས་ཆེན་པོ་ཡོད་མཁན་ད་དེ་འདྲའི་མང་པོ་ཡོད་རེད་དེ་རྗེས་དེ་དེ་རྗེས་དེ་ང་ཚོ་དཔེར་ན་གཅིག་དགོན་པ་གི་འགན་དང་གཅིག་གྲྭ་བའི་འགན་ཟེར་ནས་རྐྱང་པ་མ་ཡིན་པར་ཆ་ཚང་བ་གི། ད་བོ་ད་ང་ཚོ་རྒྱུན་བཤད་བསྡད་པ་ནང་བཞིན་བུ་མོ་གཅིག་པུ་ནང་བསྟན་ཡོངས་རྫོགས་གི་འགན་ཁུར་དགོས་ཏེ། ཁུར་དགོས་པ་ཁོ་སྐྱ་སེར་ཕོ་མོ་རིས་མེད་ཀྱི་སྟེང་ནས་འགན་ཁུར་དགོས་པས་ཏེ། ད་ད་ངོ་ཤེས་ངོ་སྐྱེས་བུ་དམ་པ་འདི་ཚོ་གི་འགན་བཞེས་སྟངས་ཀྱི་རྣམ་ཐར་གྱི་སྟེང་ནས། ད་དཔེ་མཚོན་གཅིག་ཡོང་གི་རེད་བསམ་གི། ད་སྐྱ་བོ་ཡིན་དུས་ཕ་ཤུག་འགན་མེད་བ་དང་གྲྭ་བ་ཡིན་ན་ཡིན་གཅིག་མེད་འགན་ད་གྲྭ་བ་མ་གཏོགས་སྦྱིན་བདག་འགན་མེད་བསྡད་བ་དེ་འདྲས་མ་ཡིན་པ་ནང་དེ་འདི་ཚོའི་སྟེང་ནས་ཅིག་སེ་གོང་ན་ཡོང་རྒྱུ་རེད་བསམ་གི་གཅིག་དེ་ཡིན། དེ་ནས་གཞན་པ་གཅིག་དེ།

དེ་ཚོ་རང་བཞིན་གྱི་ད་ས་སྐྱ་ད་བསོད་ནམས་རྩེ་མོ་གི་རྣམ་ཐར་གྱི་སྟེང་ནས། ད་ཁོ་རང་གཞུང་བོ་སྦྱང་བའི་སྐབས་སུ་ཡིན་ནའང་འདྲ། ཨ་ནི་གཞུང་བོ་མཁས་པ་ཆགས་པའི་རྗེས་ནས་ཡིན་ནའང་འདྲ་གང་ལྟར་ཀྱང་སྐུ་ན་གཞོན་དུས་དང་ནི་སློབ་མ་སྐྱོང་ཡ་དང། དེ་ནས་གཞན་གྱི་ཤེས་རབ་དང་དེ་ནས་རྣམ་དཔྱོད་སྤེལ་ཡ་གི་ཆེད་དུ། ག་དུས་ཡིན་ནའང། རྒྱལ་གྱི་གོ་དང་ལན་གྱི་སྟེང་ནས་སྐད་ལུགས་བྱུང་བསྡད་པ་ད་གནས་སྟངས་དེ་ཚོ་གི་སྟེང་ནས་ཡང་ད་དཔེ་སྟོན་འདྲ་གཅིག་ཡོང་རྒྱུ་རེད་བསམ་གི། དེ་རེད་དེ་ནས་ཐ་མ་གཞན་པ་གཅིག་དེ། ད་དཔེར་ན། ད་ས་སྐྱ་བསོད་ནམས་རྩེ་མོ་སློབ་སྦྱོང་བྱེད་སྟངས་ཐུན་མོང་མ་ཡིན་པ་གཅིག་དེ། ལྟ་བས་ན་ང་ཚོ་ཀྱི་སློབ་གྲྭ་ཁག་ཡིན་ན་འདྲ་ག་ག་ཡིན་ན་དཔེར་ན་རྒན་ལགས་ཀྱིས་རེད་ཟེར་བ་ཙམ་གྱིས་ད་སུ་སུ་ཡིན་ཤག་ད་བྱས་བསྡད་པ་དང་དེ་ནས་རྒན་ལགས་མ་རེད་ཟེར་བ་ཙམ་གྱིས་སུ་སུ་མ་ཡིན་ཤག་བྱས་བསྡད་པ་རྐྱང་པ་མ་ཡིན་པ་གང་ཞིག་ཡིན་པ་དེ་ལ་ད་ཡིན་པའི་རྒྱུ་མཚན་བརྩགས་ནས་སུ་སུ་བསམ་བློ་ནང་ཡིན་པ་ཐག་ཆོད་པའི་ངེས་ཤེས་རྙེད་དགོས་པ་གཅིག་དང། དེ་ནས་མ་ཡིན་པ་ཡིན་ན་མ་ཡིན་པ་དེ་ལ་ད་རང་མ་ཡིན་པ་གོ་བརྟག་ཞིབ་བཏང་ནས་མ་ཡིན་པ་སུ་སུ་ཧ་གོ་ནས་ངེས་ཤེས་རྙེད་པའི་སྟེང་ནས་ད་མ་ཡིན་པ་ལ་ཧ་གོ་དགོས་ཡ་མ་གཏོགས་ད་རེད་དང་མ་རེད་ཟེར་ནས་ང་ཚོ་རྒྱུན་བཤད་བསྡད་པ་ད་རང་བཞིན་གྱིས་དཔེར་ན་ཐོས་ཡ་དང་བསམ་པ་དང་ད་སྒོམ་པ་ཟེར་ནས་ད་ད་ད་འོང་ཐོས་བྱུང་གི་ཤེས་རབ་ཀྱིས་དེ་ནས་བསམ་ད་ད་ཐོས་བྱུང་གི་ཤེས་རབ་རྐྱང་པ་མ་ཡིན་པ་དེའི་ཕན་ཐོགས་གང་ཡང་མི་ཐོགས་པ་ཡིན་ཏེ། ཐོས་བྱུང་གི་ཤེས་རབ་དེ་ལ་རང་གི་བསམ་བློ་གོ་བརྟག་དཔྱད་གིས་དེ་སྐྱེ་བ་ལ་བརྟེན་ནས་ཐ་མ་ཁོ་བསམ་བྱུང་གི་ཤེས་རབ་ཡིན་བ་དང་ཐ་མ་བསམ་བྱུང་གི་ཤེས་རབ་དེ་ལ་བརྟེན་ནས་ད་སྒོམ་བྱུང་གི་ཤེས་རབ་ཡིན་བ་དང་ད་ཡོང་དགོས་པའི་གཙོ་བོ་དེ་སྒོམ་བྱུང་གི་ཤེས་རབ་ཡིན་པ་ཡིན་ཏེ།

དང། སྐུ་ལས་བསྐྱོན་པ་དང་འདི་ག་གི་ཐོག་ནས་དུས་ད་ལྟ་བར་ལ་མུ་མཐུད་བྱས་ང་རང་ཚོ་བོད་མི་རིགས་འདི་གནས་ཐུབ་པ་བྱུང་བ་རེད་ལ་དེའི་ཁྲོད་ནས་ཡང་མི་རབས་གསར་པའི་ངོས་ནས་ཡིན་ནའི་ལས་མུ་མཐུད་བྱས་མེས་པོའི་མཛད་རྗེས་ཀྱི་ཐོག་ནས་སློབ་སྦྱོང་ཞུས་པ་དང་དུས་མཚུངས་སོ་སོའི་རིག་གཞུང་འདི་གཅེས་འཛིན་བྱེད་ཡག་འདི་གལ་ཆེན་པོ་ཞེ་དྲག་ཅིག་རེད་བོད་མི་རིགས། འདི་རིག་གནས་ཀྱིས་ཕྱུག་པའི་མི་རིགས་ཟེར་ཞུ་གི་ཡོད་རེད་རིག་གནས་ཀྱིས་ཕྱུག་པའི་མི་རིགས་ཅིག་ཡིན་པས་ན་འདི་ག་མུ་མཐུད་གཅེས་འཛིན་བྱེད་ཡག་དེ་མི་རབས་གསར་པ་ཚོའི་ལས་འགན་ཅིག་ཆགས་བསྡད་ཡོད་རེད་ལ་ད་ད་ལྟ་གོང་ལ་ང་ཚོ་ནི་རྒན་རེད་དོ་སེང་གེ་ལགས་ནས་དམིགས་བསལ་ས་སྐྱ་བསོད་ནམས་རྩེ་མོའི་མཛད་པ་རྣམ་ཐར་འདི་གའི་ངོ་སྤྲོད་ཞིབ་ཚགས་པོ་ཞེ་དྲག་ཅིག་གནང་སོང་ནི་རྒན་ལགས་ལ་ཐུགས་རྗེ་ཆེ་ཟེར་ཞུ་གི་ཡིན།